ཀུན་རྫོབ་ཏུ་ནི་ཡན་ལག་ལ་སོགས་པ་ཡོད་པ་དང་ཡན་ལག་ཅན་ལ་སོགས་པ་ཡང་ཡོད་པ་ཡིན། ཡོད་པར་སྨྲ་བ་ནི་བདེན་པ་གཉིས་ཀྱི་ཚུལ་ལས་མ་ཉམས་པ་ཡིན་ནོ། ད་དེ་བཞིན་གཉིས་པ་དེ་ལ་བརྟེན་ནས་ལྟ་བ་མྱུར་དུ་རྙེད་པའི་ཕན་ཡོན་ནི་འཇུག་འགྲེལ་ལས་གང་གི་ཕྱིར་འཇིག་རྟེན་གྱི་ཀུན་རྫོབ་འདི་འདི་ལྟར་རྣམ་པར་དཔྱད་པ་ན་ཡོད་པར་མི་འགྱུར་ཞིང་ཡང་མ་བརྟགས་པར་གྲགས་པ་དག་དེ་ཁོ་ན་དཔྱོད་པའི་རིགས་པས་དཔྱད་ན་མི་རྙེད་ཅིང་མ་བརྟགས་མ་དཔྱད་པའི་ཚུལ་དུ་ཡིན་འཇིག་རྟེན་གྲགས་པའི་སྒོ་ནས་ཡོད། མ་བརྟགས་མ་དཔྱད་པ་དང་དེ་ལས་མ་དཔྱད་པར་གྲགས་པས་ཡོད་པ་ཉིད་དེའི་ཕྱིར་རྣལ་འབྱོར་པས།

དེ་མ་ཉིད། ངོ་བོ་དེ་ནི། དོན་དམ་པར་མེད་པ་དང་ཐ་སྙད་དུ་ཡོད་པ། ངོ་བོ་དེ་འདྲའི་ཕྱིར་ན་ཀུན་རྫོབ་ཏུ་ཡང་ཉམས་པར་མི་འགྱུར་བར་སྟོན་པའོ། ཤིང་རྟ་ལ་རང་བཞིན་ཡོད་པར་འགོག་པའི་མཐའ་གཅོད་ལུགས་ནི། དེ་ནས་ཤིང་རྟ་ལ་རང་བཞིན་ཡོད་པར་འགོག་པའི་མཐའ་གཅོད་ལུགས་ནི་རྣམ་པ་བདུན་དུ་བརྟག་པར་བྱེད་པ་འདི་རྣམ་པ་གསལ་ཞིང། འགོག་པའི་རིགས་པ་ལ་ཡང་རིགས་འགོག་པའི་རིགས་པ་ཡང་ཆེས་གསལ་བས་འདི་ལ་བརྟེན་ནས་ཤིང་རྟ་རང་བཞིན་མེད་པར་རྟོགས་པར་རྟོགས་པར་སླ་བ་ཡིན་ནོ། མདོར་ན་ཤིང་རྟ་ལས་བརྩམས་ནས་སྔར་བཤད་པ་ལྟ་བུའི་རྣམ་གཞག་བྱས་པ་འདི་ལ།

དེ་འདྲའི་སྐྱོན་ཡོང་རེ་འགྱུར་ལགས། འདྲེ་ནི་རྒྱུ་ལ་བདག་གཅིག་ཡིན་མོད་བདག་གཅིག་ལས་མེད་པ་བཞིན་དུ་ཕུང་པོ་རྣམས་ཀྱང་གཅིག་ཏུ་འགྱུར་བའི་སྐྱོན་ཡོད་དོ་ཟེར།

འོ་ན་སྟོན་པ་དང་ང་ལས་ནུ་གཉིས་མདོ་སྡེ་གཅིག་ཏུ་སྟོན་ནོ་སྙམ་ན་བཀའ་འདིས་ནི་རྒྱུད་གཞན་འགོག་པ་ཡིན་གྱི། གཅིག་ཏུ་སྟོན་པ་མིན་ནོ་དེས་ན་མདོ་སྡེ་ལས་དེའི་ཚེ་ན་ཆེ་གེ་མོ་ནི་གཞན་ཡིན་ནམ་སྙམ་དུ་དེ་ལྟར་མི་བལྟ་སྟེ་ཞེས་གསུངས་པ་ཡིན་པར་སློབ་དཔོན་ཟླ་བའི་ཞབས་ཀྱིས་བཤད་པ་ཡིན་ནོ་དེ་ལྟར་གསུངས་པའི་མདོ། དེ་ལྟར་གསུངས་པའི་མདོ་ལ་འཁྲུལ་པ་ཁ་ཅིག་ན་རེ་སངས་སངས་རྒྱས་དང་སེམས་ཅན་དེ་རྣམས་ཀྱི།